སྙན་ཐོ་ཞིག་བཏོན་ཏེ་རྒྱ་ནག་གཞུང་གིས་ཤིང་ཅང་ནང་འགྲོ་བ་མིར་གནོད་འཚེའི་ནག་ཉེས་བསགས་འདུག་ཅེས་ཐེར་འདོན་བྱས་འདུག་དེ་རིང་ང་ཚོའི་གསར་འགྱུར་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་སྙན་ཐོ་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་རེད། འདས་པའི་ལོ་ཁ་ཤས་ཤིག་ནང་ལ་ཤིང་ཅང་གི་གནས་སྟངས་དེ་ཞེ་དྲག་གི་སྡུག་པོ་ཆགས་བྱས་ཡང་རྒྱལ་སྤྱིའི་ཐོག་གི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ། རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ཡིན་ནའི་རེད། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ཡིན་ནའི་རེད། ད་ཚོགས་པ་མང་ཆེ་ཅིག་གིས་ནི་ཤིང་ཅང་གི་ནང་ལོགས་ཀྱི་གནས་སྟངས་སྐོར་ལ་ཡང་སྙན་ཐོ་མང་པོ་ཞིག་བཏོན་ཡོད་རེད། དེ་ག་ནང་བཞིན་ཡིན་ན་གཞུང་འབྲེལ་གྱིས་ད་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང་སོགས་པས་ཡིན་ན་གཞུང་འབྲེལ་གྱིས་རང་གིས་ཡང་ཤིན་ཅང་ནང་ལོགས་གནས་སྟངས་སྐོར་ལ་སྙན་ཐོ་མང་པོ་ཞིག་བཏོན་ཡོད་རེད་ད་ཡིན་ནའི་ད་ལྟ་བར་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འགན་འཛིན་ངོས་ནས་ད་དངོས་གནས་བྱས་ན་གནས་སྟངས་ད་གི་སྡུག་པོ་ཆགས་པའི་སྐབས་ཡིན་ན་འགན་འཛིན་ངོས་ནས་དེ་ལ་ཡ་ཡིན་ན་ཁོང་ཚོས་ཞིབ་འཇུག་བྱས་རྗེས་སྙན་ཐོ་བཏོན་དགོས་སྐོར་ལ་གཟའ་འཁོར་སྔ་མ་དེ་བར་དུ་ཁྱོན་ནས་བཏོན་མ་ཐུབ་བྱས་ལས་པ་རེད། ད་ལས་ཡག་གི་རྒྱུ་མཚན་དེ་ཡིན་ན་ཞེ་དྲག་གི་རྙོག་དྲ་ཆེན་པོ་རེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་བཅས་ང་ཚོ་རྒྱུན་དུ་འདོར་བ་ཞུ་འབུལ་འདི་ག་ཅིག་ཁ་ཆེན་ཕི་ག་ཅིག་ལས་ཁུངས་རེད་ཅེས་གོ་སྒྲིག་བཅས་ཅིག་ཞུ་སྲོལ་ཡོད་པས་སོར་འཇོག་དེ་ལས་དོན་དངོས་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་ཟེར་དུས་ཙམ་པ་ཚོགས་མིའི་རྒྱལ་ཁབ་ནས་གྲུབ་པ་ཅིག་རེད་ད་ཚོགས་མིའི་རྒྱལ་ཁབ་ཟེར་དུས་ཙམ་ད་བརྒྱ་ལྷག་ཅིག་ཡོད་རེད་འདིའི་སྐབས་འདི་ཡིན་ན་ཚོགས་མི་བེད་དེ་དབང་ཐང་ཆེན་པོ་འདི་ད་རྒྱ་ནག་ལྟ་བུ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཁང་ནང་ལོགས་དབང་ཆ་ཆེན་པོ་ཞེ་པོ་ཅིག་ཡོད་པ་མ་ཟད་ཡིན་ན་ད་རེས་ཀྱི་སར། འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ལོགས་ལ་ཡ་རྒྱ་ནག་གིས་དབང་ཆ་ཆེན་པོ་ཞེ་པོ་ཅིག་དང་འདིའི་ག་འདྲའི་དམིགས་བསལ་ཡིན་ན་རྒྱ་ནག་གིས་ད་ཨ་ཕྲི་ཀ་གཙོས་ཏེ་རྒྱལ་ཁབ་ཆུང་ཆུང་འདི་འདྲ་མང་པོ་ཅིག་ལ་ཡ་དཔལ་འབྱོར་དང་འདི་གི་བསླུ་བྲིད་བྱས་རྗེས་རྒྱལ་ཁབ་དེ་ཚོ་སྒང་ག་ག་དུས་ཡིན་ནའི་རྒྱ་ནག་གི་ཁ་ལ་ཉན་དུས་ཙམ་པ་ཨ་ནི་ཕ་གིར་འོས་ཤོག་འཕངས་དུས་བོད་ནང་ལོགས་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཡིན་ནའི་རེད་རྒྱ་ནག་ནང་ལོགས་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཡིན་ནའི་རེད་ལྷག་པར་དུ་ཤིང་ཅང་ནང་ལོགས་ལ་ཡ་ཕ་གིར་དངོས་གནས་གླེང་སློང་ཁོ་རང་བྱེད་ས་མ་རག་པ་བྱས་རྗེས་སྙན་ཐོ་བཏོན་ཡ་ཞིག་ད་ལྟ་དེ་བས་ཡིན་ན་ཁག་པོ་ཆགས་རྗེས་ད་ལོ་མང་པོ་ཕྱིན་རྗེས་སྤྱིར་བཏང་མིས་རེ་བ་ཞེ་དྲག་བྱས་ཡོད་མ་རེད་ལྟས་ཀྱི་འདི་དམིགས་བསལ་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོ་དེ Bachelet ཉིད་དེ་ཁོ་རང་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆི་ལི་གི་དེ་སྔའི་གི་སྲིད་འཛིན་དེ་རེད་ཁོ་རང་ཡིན་ན་ཉིས་སྟོང་བཅུ་བདུན་ལོ་ལ་ཡ་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འགན་འཛིན་བྱས་པའི་རྗེས་ལ་ཡིན་ན་སྤྱིར་བཏང་བྱས་ན་རྒྱ་ནག་དང་ཁོ་རང་འབྲེལ་བ་ཡིན་ན་ཞེ་དྲག་ཡག་པོ་བྱས་བྱས་དེ་འདྲ་ཡིན་དུས་ཙམ་པ་ད་དེ་བས་ཤིང་ཅང་སྐོར་ལ་ཡ་ད་གང་ཡང་ཤེས་ཀྱི་མེད་པའི་བཟོ་འདྲ་ཅིག་ཆགས་བསྡད་ཡོད་རེད་ད་འདི་ཟེར་ཡག་བྱས་པ་ཡིན་ན་དེ་འདྲའི་སྙན་ཐོ་དེ་ལོ་གཅིག་གོང་ལ་ཡ་བྲིས་ཚར་ཡོད་ས་རེད། ད་ཡིན་ནའི་ཁྱོན་ནས་བཏོན་མ་ཐུབ་བྱས་བསྡད་བྱས་ཨ་ད་ལོའི་སྤྱི་ཟླ་ལྔ་པའི་ནང་ལོགས་ལ་ཡ་ལྕམ་བེ་ཆི་ལེ་རྒྱ་ནག་ལ་ཕྱིན་རྗེས་རྒྱ་ནག་གཞུང་གིས་སྣེ་ལེན་ད་ཞེ་པོ་ཞུས་སོང་ང་ཞི་ཅིན་ཕིང་གིས་ད་ལྟ་དངོས་སུ་རང་ད་ནད་ཡམས་བྱས་བྱས་ཐུག་འཕྲད་ཡོད་མ་རེད་དེ་ཁོ་རང་དྲ་ལམ་ཐོག་ནས་ཡིན་ན་ཐུག་འཕྲད་བྱས་འདིས་མ་ཟད་ཡིན་ན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་ཐུག་འཕྲད་བྱས་ཤིན་ཅང་ལ་ཕྱིན་ཤིན་ཅང་ལ་ཡ་རྒྱ་ནག་གཞུང་གིས་ད་དྲ་དྲ་སི་སིང་སྟེ་རྫུན་མ་བཟོས་བྱས་བསྟན་ཡ་བྱས་པ་འདི་གྲས་སྒང་ག་བལྟས་ཚུར་སླེབས་པའི་རྗེས་ལ་ཡིན་ནའི་ཁོ་རང་ཤིན་ཅང་ནང་ལོགས་ཞེ་དྲག་ནས་ཅིག་ཐེར་འདོན་དང་དེ་འདྲ་མ་བྱས་དགོས་འདུག་ད་དེ་བས། མི་མང་ཆེ་ཅིག་གིས་ན་ད་ཡིད་ཐང་རང་ཆད་བྱས་ཁ་ཅིག་གིས་ད་ད་ཁ་སང་དེ་འདྲ་ལ་ཡང་ངོ་མ་ད་ཟེར་ཡག་བྱས་པ་ཡིན་ན་ད་ཁོ་རང་གི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་འདི་འདོན་གྱི་རེད་ཟེར་ད་སང་རྒྱུ་གང་ཞིབ་དོན་དག་རང་མང་པོ་ཅིག་ད་བཏོན་པ་ཡིན་ན་མ་བཏོན་པ་ལས་སྡུག་གི་རེད་ག་རེ་ཡིན་ཟེར་ན་ཏན་ཏན་སྙན་ཐོ་འདི་ནང་ལོགས་ལ་ད་རྒྱ་ནག་གཞུང་གི་བཀོད་ཇུས་དང་ནང་བཞིན་བྱས་བྱས་ཡིན་ན་རྒྱ་ནག་གཞུང་ལ་ཞེ་པོ་ཅིག་ཞི་འཇམ་པོ་དང་སྐྱོན་བརྗོད་མེད་པའི་འདི་སྙན་ཐོ་ཞིག་ཏན་ཏན་འདོན་གྱི་རེད་དེ་ལས་དེ་མ་བཏོན་པ་དྲག་གི་རེད་ཞེས་བྱས་མི་ཟེར་མཁན་མང་པོ་ཡོད་རེད་ད་ཡིན་ནའི་ལས་མཐའ་མ་དེ། ལྕམ་བེ་ཆི་ལེ་ཁོ་རང་འདི་གའི་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོའི་འགན་གྱི་ལས་དུས་དེ་ཡིན་ན། མཇུག་སྒྲིལ་བྱས་དེ་ནུབ་དགོང་ཆུ་ཚོད་བཅུ་གཉིས་ལ་ཡང་མཇུག་སྒྲིལ་མཁན་ཡིན་པས་ཡིན་ན་སྐར་མ་བཅོ་ལྔ་ཙམ་གོང་ལ་ཡང་སྙན་ཐོ་འདི་བཏོན་བཞག། སྙན་ཐོ་འདི། ཤོག་ལྷེ་བཞི་བཅུ་ཞེ་ལྔ་ཞེ་དྲུག་ཞིག་འདུག་སྙན་ཐོའི་ནང་ལོགས་མར་ལྟ་དུས། དངོས་གནས་མི་མང་ཆེ་ཅིག་ཚོད་དཔག་བྱས་དང་མ་འདྲ། སྙན་ཐོ་ཁོ་རང་ལ་ཡར་ད་ག་རེ་ཟེར་ཨེ་ནས་སྐྱོན་བརྗོད་བྱེད་མཁན་དེ་མང་པོ་འདུག་དེ་ལས་ཡིན་ནའི་ལས་ད་ལྟའི་ཤིན་ཅང་གི་གནས་སྟངས་དེ་ཚོ་ཞེ་དྲག་གི་ཞིབ་ཕྲ་པོ་དང་ཁོའི་བཤད་དགོས་ཡག་དེ་ཚོ་མང་ཆེ་ཅིག་བཤད་ཐུབ་པ་མ་ཟད་སྙན་ཐོ་དེའི་མཇུག་བསྡོམས་དང་དེ་ཚོ་བལྟས་པ་ཡིན་ན། དེ་བས་ཡིན་ན་ཁོ་ལྗིད་ཁོག་ཞེ་དྲག་ཡོད་ཕྱོགས་ཀྱི་སྙན་ཐོ་ཅིག་རེད་བཞག་ད་སྙན་ཐོ་དེའི་ནང་དོན་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ཤོག་ལྷེ་བཞི་བཅུ་ཞེ་ལྔ་ཞེ་དྲུག་ཞིག་འདུག་ཁོ་གནས་ཚུལ་མང་པོ་ཞེ་པོ་ཅིག་འདུག་ཁོའི་བྱུང་ཁུངས་དེ་གཙོ་བོ་ག་རེ་འདུག་ཟེར་ན་རྒྱ་ནག་གཞུང་རང་གི་ཡིག་ཆ་དེ། ད་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡང་ཤིན་ཅང་དང་འབྲེལ་བའི་གསང་བའི་ཡིག་ཆ་དེ་མང་པོ་ཕྱིར་གྱར་བྱུང་སོང་ཨང་དེ་ཚོ་ཁག་ཅིག་བེད་སྤྱོད་བཏང་ཤག་དེ་ནས་ཡང་རྒྱ་ནག་གཞུང་རང་གིས་ད་ཁོ་རང་ཚོས་དྲིལ་བསྒྲགས་དང་དེ་ཆེད་དུ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་བཞག་པའི་ཡིག་ཆ་དེ་འདུག་དེ་ཚོའི་ཁག་ཅིག་ལུང་དྲངས་ཤག་ཨང་དེ་ནས་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་ད་གནས་ཚུལ་མང་པོ་ཞེ་པོ་ཐོན་ཡོད་རེད་དེ་ཚོ་ལུང་དྲངས་ཤག་དེ་ནས་ཡིན་ན་དམིགས་བསལ་ཅིག་ག་རེ་འདུག་ཟེར་ན། ཤིན་ཅང་གི་ཡུ་གུར་མི་རིགས་དང་ཧ་སག་པ་མི་རིགས་འདི་ཁག་ཅིག་ངལ་རྩོལ་བསྒྱུར་བཀོད་ཀྱི་དྲ་བའི་ནང་ལ་ད་སྡུག་སྦྱོང་ཞེ་པོ་མྱངས་དེ་ནས་མར་ཐོན་ཕྱི་རྒྱལ་ལ་བུད་ཐུབ་ནས་བསྡད་ཡོད་རེད་འདི་འདྲ་མང་པོ་ཅིག་ལ་ཁོང་ཚོས་བཅར་འདྲི་བྱས་བྱས་ཡིན་ན་ཁོང་ཚོས་དངོས་སུ་ཁོང་ཚོར་མྱངས་མྱོང་པའི་ཅིག་ཉམས་མྱོང་བྱུང་བ་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ན་ཁོང་ཚོས་ཚིག་ཏུ་བཀོད་བྱས་ཡིན་ན་དེ་ཚོའི་ལུང་དྲངས་མང་པོ་བྱས་ཤག་དེ་འདྲ་སོགས་པའི་ག་ད་ལྟ་ཁྱོན་ཡོངས་མང་པོ་ཅིག་བསྡུ་རུབ་བྱས་བྱས། སྤྱིར་བཏང་བྱས་པ་ཡིན་ན་ཤིན་ཅང་གི་གནས་སྟངས་ལ་ཡང་དོ་སྣང། འོ་ཙམ་བྱེད་མཁན་གྱི་མི་ཡིན་པ་ཡིན་ན་ད། སྙན་ཐོ་འདི་ལ་བལྟས་བྱས། ཨོ་འདི་སྔོན་ལ་མ་ཤེས་པ་ཅིག་གསར་པ་ཅིག་འདིར་འདུག་ཨ་བསམ་བསམ་འདི་འདྲ་ཅིག་དེ་གར་ཡོད་པའི་བཟོ་འདྲ་མི་འདུག། ག་རེ་ཟེར་ན་ཤིན་ཅང་ནང་ལོགས་ཀྱི་གནས་སྟངས་དེ་ཚོ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་སྙན་ཐོའི་ནང་ཡིན་ནའི་རེད། རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ཡིན་ནའི་རེད། རྒྱལ་སྤྱིའི་ཨིན་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ཡིན་ནའི་རེད་དེ་ཚོའི་སྙན་ཐོའི་ནང་ལོགས་ལ་ཞིབ་ཞིང་ཕྲ་བ། ད་ལྟའི་སྙན་ཐོ་དེ་ལས་ཞེ་པོ་ཅིག་ཞིབ་ཕྲ་བ་དང་གྲངས་ཀ་མང་ང་དང་དེ་འདྲ་ཞེ་པོ་ཅིག་བཀོད་ཚར་ཡོད་རེད། འདི་འདྲ་སོང་ཙང་ད་རིང་འདིའི་ནང་ལ་བལྟས་བྱས་ཡིན་ན་ཨོ། མ་ཤེས་པ་ཅིག་ད་རིང་དེ་ཤེས་སོང་བསམ་བསམ་ཅིག་འདི་འདྲ་ཅིག་ད་ང་རའི་ཚོར་བ་ནང་ལ་འདི་གར་བབས་པ་མེད་པའི་བཟོ་འདྲ་ཅིག་མཐོང་སོང། ད་ཡིན་ནའི་ལས་ཁོ་སྙན་ཐོ་འདིའི་ཁོའི་མཇུག་བསྡོམས་དང་ཨ་ནི་སྙན་ཐོ་འདི་གཙོ་བོ་དེ་འདོན་ས་དེ་ཡིན་ན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཀྱི་འགན་འཛིན་གྱི་ལས་ཁུངས་ནས་བཏོན་པ་སོང་ཙང་ཁོ་རང་རང་ལ་ཡང་ཡིན་ན་དམིགས་བསལ་གྱི་དོན་སྙིང་ཞེ་པོ་ཅིག་ལྡན་པ་ཅིག་རེད་བཞག་འདིའི་ནང་ལོགས་ལ་ཡང་དཔེར་ན་ཆ་བཞག་པ་ན། སྤྱིར་བཏང་ཤིན་ཅང་ནང་ལོགས་ད་ལྟའི་གནས་སྟངས་བྱུང་སྟངས་ཀྱི་རྒྱུ་རྐྱེན་སྦྱོར་བ་འདི་ལ་ཡང་འགྲེལ་བཤད་རྒྱག་པའི་སྐབས་ལ། སྙན་ཐོ་འདི་ནང་ཟེར་ཡག་བྱས་པ་ཡིན་ན། རྒྱ་ནག་གཞུང་གིས་འཇིགས་སྐུལ་རིང་ལུགས་པ་ལ་ངོ་རྒོལ་བྱེད་ཡག་གི་ཨེ་ནི་ཁྲིམས་དང་སྒྲིག་གཞི་དང་དེ་མང་པོ་བཟོས་བཞག་ཟེར། ད་ཡིན་ན་ལས་ཁྲིམས་དང་སྒྲིག་གཞི་དེ་ཚོའི་ཐ་སྙད་དང་ཚིག་སྦྱོར་དང་དེ་ཚོ་ཞེ་པོ་ཅིག་ཁ་གསལ་མེད་པ་བྱས་ཟར་ཟིར་བྱས་བྱས་ཡིན་ན། དེ་ཡིན་པའི་རྐྱེན་གྱིས་ས་གནས་ཀྱི་ཉེན་རྟོག་པ་ཡིན་ནའི་རེད་ས་གནས་ཀྱི་གཞུང་གི་འགོ་ཁྲིད་ལས་བྱེད་པ་ཡིན་ནའི་རེད་འདི་ཚོས་ཡིན་ན་འཇིགས་སྐུལ་རིང་ལུགས་པ་ངོ་རྒོལ་བྱེད་ཡག་གི་འདི་ཁ་གཡར་བྱས་མི་སྒེར་ཡིན་ནའི་རེད་ཡང་མི་ཚོགས་པ་མི་རིགས་ཅིག་ཆ་ཚང་ལ་ཡག་ཨེ་ཁོང་ཚོའི་རྨང་གཞི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་ཡག་གི་ས་རྒྱ་འདི་ཆེན་པོ་ཞེ་པོ་བཟོས་བཞག་འདི་འདྲས་བཟོས་པའི་རྐྱེན་གྱིས་ན་ད་ཤིན་ཅང་ནང་ལོགས་ཐབས་རྡུག་གི་གནས་སྟངས་འདི་གས་བྱུང་བ་རེད་ཟེར་བྱས་བྱས་ཁོང་ཚོའི་ཨ་ལས་ཕྱོགས་བསྡོམས་དང་པོ་དེ་གཅིག་དེ་བྱས་བཞག་ཨ་འདི་ནས་ཡིན་ན་ད་འདི་ཤིན་ཅང་ནང་ལོགས་ཀྱི་གནས་སྟངས་འབྱོར་བ་དཔེར་ན་ཆ་བཞག་ན་ཨ་འདི་ངལ་རྩོལ་བསྒྱུར་བཀོད་ར་བ་ཟེར་ནའི་མི་འདུག་ད་རྒྱ་ནག་གཞུང་གིས་འདི་འདྲས་ཟབ་སྦྱོང་གི་ར་བ་སློབ་གྲྭ་ཅིག་ཡིན་ཟེར་གྱི་ཡོད་རེད་པ་ཕ་གིའི་ནང་ལོགས་མིའི་གྲངས་ཀ་ག་ཚད་ཡོད་མེད་དེ་ཚོ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་འཛམ་བུ་གླིང་གི་ད་སྙན་ཐོ་གཞན་པའི་ནང་ལོགས་ལ་ཡར་མི་ཕལ་ཆེན་ས་ཡ་གཅིག་ནས་ས་ཡ་གསུམ་བར་ཙམ་ལ་འདུག་ཅེས་ཟེར་གྱི་ཡོད་རེད་ལས་ཨ་ད་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཁོ་ཚོ་དངོས་གནས་རང་ཕར་ཞིབ་འཇུག་བྱས་ནས་ས་གནས་རང་ཕྱིན་བྱས་མི་ལ་གྲངས་ཀ་བརྒྱབ། དཔང་རྟགས་ཞེ་པོ་ཞིབ་ཚགས་པོ་བྱེད་ཐུབ་མེད་པའི་རྐྱེན་གྱིས་ཡིན་ན། ཁོ་ཚོས་གྲངས་ཀ་ཏག་ཏག་ཅིག་གས་བཤད་མི་འདུག་ད། ཡིན་ནའི་ལས་ད་ལྟ་བར་དུ་ཅིག་གི་སྙན་ཐོ་གཞན་པའི་ནང་ལ་ཐོན་བསྡད་ཀྱོག་ཡིན་ནའི་རེད་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་བསྡད་ཀྱོག་ཡིན་ནའི་རེད་ཤིན་ཅང་གི་ངལ་རྩོལ་བསྒྱུར་བཀོད་ཀྱི་ར་བ་དེ་ཚོ་ནང་ལོགས་ལ་བྱུང་བཞིན་པའི་གནས་ཚུལ་དེ་ཚོ་མང་པོ་ཅིག་ལ་ཡང་ཁོ་ཚོས་རེ་རེ་བྱས་བྱས་ལུང་དྲངས་བྱས། གནས་ཚུལ་དེ་ཚོ་ཡིན་ན་ཁོ་ཚོ་རང་ལ་ཡང་དཔང་རྟགས་དང་དེ་མེད་དེ་ལས་ཡིན་ནའི་གནས་ཚུལ་དེ་ཚོ་ཡིད་ཆེས་ཐུབ་པ་འདུག་ཞེས་བྱས་ཡིན་ན་དེ་གསལ་པོ་ཞེ་པོ་ཅིག་འདུག་ད་དེ་ཚོའི་ནང་ལོགས་ལ་ཡང་དཔེར་ན་ཆ་བཞག་པ་ཡིན་ན། རྒྱ་ནག་གཞུང་གིས་མི་རིགས་ཅིག་གཙོ་བོ་གཞི་བཞག་ཡང་ན་ཆོས་ལུགས་ཅིག་གཞི་བཞག་བྱས། མི་གཅིག་གཉིས་མ་ཡིན་པ་མི་མང་ཆེ་བ་ཅིག་ལ་ཡང་མཐོང་ཆུང་བྱེད་ཡག་དང་ཁོ་ཚོ་ལ་བཙན་གཡེམ་ཐོག་ནས་ཡིན་ན་གང་བྱུང་གི་འཛིན་བཟུང། བཀག་ཉར་བྱེད་ཡག་དང་ཨ་འཛིན་བཟུང་བཀག་ཉར་བྱས་པའི་རྗེས་ལ་ཡིན་ན་ཕ་གིའི་ངལ་རྩོལ་བསྒྱུར་བཀོད་ཀྱི་ར་བའི་ནང་ལོགས་ལ་ཡག། བུད་མེད་ཚོ་ལ་བཙན་གཡེམ་བྱེད་ཡག་དང། སྐྱེ་སྒོ་བཀག་ཡག་དང། བཙན་དབང་ཐོག་ནས་ཡིན་ན་སྨན་བཅོས་བྱེད་ཡག་དང། ད་ག་ནང་བཞིན་ཡིན་ན་སྡུག་སྦྱོང་རྣམ་པ་སྣ་ཚོགས་བཏང་ཡག་དང། དེ་འདྲས་ཀྱི་ཡིན་ན་གནས་ཚུལ་དེ་ཚོ་མང་པོ་ཞེ་པོ། ད་ང་ཚོ་རྒྱུན་དུ་ནས་གོ་བསྡད་འབྱོར་བ་དེ་ཚོ་ཡིན་ན་ཕལ་ཆེན་ཡིད་ཆེས་བྱེད་ཆོག་པ་ཞེས་བྱས་དེ་འདི་ལྟར་བྲིས་ཤག། གནས་ཚུལ་གཞན་པ་གཅིག་ག་རེ་འདུག་ཟེར་ན་དེ་རིང་ཁ་སང་ཡིན་ན་རྒྱ་ནག་གཞུང་གིས་ཤིན་ཅང་ནང་ལོགས་ལ་ཡར་ད་མི་སྟོབས་ན་དེ་གས་བཀག་པ་དང་དེ་གས་བྱས་པའི་རྐྱེན་གྱིས་ཡུ་གུར་མི་རིགས་དང་དེ་མ་ཡིན་པའི་ཧ་སི་ཁ་བ་སོགས་པའི་ཁ་ཆེ་མི་རིགས་དེ་ཚོའི་ནང་ལོགས་ཀྱི་ཁྱིམ་ཚང་ནང་ཕ་མ་སྤུན་མཆེད་དང་དེ་ཚོ་མང་པོ་ཞེ་པོ་ཅིག་ཁ་བྲལ་བ་དང་གང་སོང་ཆ་མེད་གྱུར་པ་དང་དེ་འདྲའི་རྐྱེན་གྱིས་ཡིན་ན་ད་མི་མང་པོ་ཞེ་པོ་ཅིག་ལ་ཡང་དེ་རིང་ཁ་སང་ཡིན་ན་དཀའ་ངལ་དང་སྡུག་བསྔལ་ཡིན་ན་མྱོང་བཞིན་པ་རེད་བྱས་བྱས་ཡིན་ན་ཁོང་ཚོས་དེ་དམིགས་བསལ་བྱས་བྱས་ཡིན་ན་གལ་ཆེན་པོ་བྱས་བྱས་བྲིས་ཤག། ད་འདི་གས་འདི་ཁོ་ཚོས་ལུང་ཞེ་པོ་ཅིག་དྲངས་པའི་རྗེས་ལ་ཡིན་ན། ཐ་མ་དེ་མཇུག་སྡོམ་སྦྱོར་བ། མཇུག་སྡོམ་དེ་ངས་བྱས་ན་གལ་ཆེན་པོ་ཞིག་རེད་འདུག་བྱས་ཙང་ངས་དེ་ཡར་རོབ་ཙམ་ཞིག་མར། ཡིག་ཐོག་ནས་བསྒྱུར་བའི་བཟོ་པོ་རེད་ད་ཕལ་ཆེར་ཚིག་མེ་རོ་ངོ་རེ་ཐེངས་འདི་དེ་བྱུང་མེད་དེ་ལ་ཡིན་ན་ལས་ཕལ་ཆེར་ནང་དོན་ལ་བྱས་པ་ཡིན་ན་སྤྱིར་བཏང་ཅིག་དེ་འདྲ་སེ་བྲིས་ཤག། སྙན་ཐོ་འདི་ནང་ཟེར་ཡག་བྱས་པ་ཡིན་ན། ཡུ་གུར་དང། ཁ་ཆེའི་མི་རིགས་གཞན་ཚོའི་ནང་མི་སྒེར་དང་ཡང་ན་མི་རིགས་མཉམ་སྡེབ་ལ་གང་བྱུང་གིས་འཛིན་བཟུང་བཀག་ཉར་གཞི་རྒྱ་ཆེ་བ་བྱས་པ་དང། ཡང་ཁྲིམས་ཐོག་དང་སྲིད་ཇུས་ནང་གཞི་རྒྱ་ཆེ་བའི་ངང་ནས་མི་སྒེར་དང་ཡང་ན་མི་རིགས་མཉམ་སྡེབ་ལ་རྨང་གཞིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་ཡོད་པ་དེ་ཚོ་ནི་ཕལ་ཆེར་རྒྱལ་སྤྱིའི་ཁྲིམས་ནས་འགལ་བའི་ནག་ཉེས་ཤིག་ཡིན། ལྷག་པར་དུ་དེ་ནི་འགྲོ་བ་མིའི་རིགས་ལ་གནོད་འཚེའི་ནག་ཉེས་ཤིག་ཡིན་སྲིད་པ་རེད་ཅེས་འཁོད། ད་འདི་ཡིན་ན་ངས་བྱས་ན་ཞེ་པོ་ཞིག་གལ་ཆེན་པོར་བསམ་འདུག་ག་རེ་ཟེར་ན་འགྲོ་བ་མིའི་རིགས་ལ་ཡང་གནོད་འཚེའི་ནག་ཉེས་ཟེར་མཁན་འབྱོར་བ་འཛམ་བུ་གླིང་ནང་ལོགས་ལ་ཡ་ཁྲིམས་འགལ་གྱི་ནག་ཉེས་རིགས་ཆེ་ཤོས་གཅིག་གཉིས་ཡོད་གཅིག་ཡིན་ན་མི་རིགས་གཙང་སེལ་ཟེར་འབྱོར་བ་ད་འདི་ཡིན་ན་ད་ལྟ་ཨ་མི་རི་ཀའི་གཞུང་དང་དེ་ཚོ་མང་པོ་གཅིག་གིས་ཡིན་ན་རྒྱ་ནག་གཞུང་གིས་ཤིན་ཅང་བྱས་པའི་ལས་ཀ་དེ་ཡིན་ན་མི་རིགས་གཙང་སེལ་རེད་ཟེར་བྱས་བརྩི་གི་ཡོད་རེད་དེ་ལས་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིག་ཆ་དེ་ནང་འཁོད་མི་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིག་ཆ་དེ་ནང་ལོགས་ལ་ཡང་ཡིན་ན་རྒྱ་ནག་གཞུང་གིས་ཤིན་ཅང་བྱས་པ་དེ་ནི་འགྲོ་བ་མིའི་རིགས་ལ་ཡང་གནོད་འཚེ་ཨ་ནི་ཁྲིམས་འགལ་གྱི་ལས་ཀ་དེ་རེད་ཟེར་ཅེས་བཀོད་བཞག་ད་ལྟའི་གཙོ་བོ་གོ་དོན་དེ་ག་རེ་རེད་ཟེར་ན་སྤྱིར་བཏང་གཅིག་གིས་མི་གཅིག་ཟིན་མི་སྒེར་གཅིག་ཟིན་ཡང་ན་གཅིག་གིས་མི་བཞི་ལྔ་ཟིན་བྱས་འདི་འདྲ་ལ་བཙོན་འཇུག་བྱས་སྡུག་སྦྱོང་བཏང་བྱས་པ་དེ་ཚོ་ཡིན་ན་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ད་གནས་ཚུལ་ག་ས་ག་ལ་ཡོང་གི་རེད་བ་དེ་ཚོ་མ་ཡིན་པ་བྱས། སྤྱིར་བཏང་གཞུང་གཅིག་རང་གིས་ཁོ་ཚོས་འཆར་གཞི་དང་ལྡན་པའི་ངང་ནས་ཁྲིམས་བཟོས་སྲིད་ཇུས་བཟོས་མི་སྡེ་གཅིག་ལ་ཡང་ད་མི་སྡེ་འདི་ཡིན་ན། སྐད་ཡིག་གཞི་བཞག་པའི་མི་སྡེ་གཅིག་ཡིན་སྲིད་ཀྱི་རེད། ཆོས་ལུགས་གཞི་བཞག་པའི་མི་སྡེ་གཅིག་ཡིན་སྲིད་ཀྱི་རེད། ཡང་གཅིག་རིགས་རྒྱུད་དང་དེ་གཞི་བཞག་པའི་མི་སྡེ་ཡིན་སྲིད་ཀྱི་རེད། ཡང་གདོང་གི་པགས་པའི་ཚོན་མདོག་ལ་གཞི་བཞག་པའི་མི་སྡེ་ཡིན་སྲིད་ཀྱི་རེད། འདི་འདྲའི་གཅིག་མི་སྡེ་ཆ་ཚང་གཅིག་ལ་ཡང་ད་ག་འདྲ་རྡོག་རྡོག་ཞུས་ན་མི་རིགས་གཅིག་ལ་ཡང། གང་བྱུང་གིས་མཐོང་ཆུང་བྱེད་ཡག་དང་འཛིན་བཟུང་བཀག་ཉར་བྱེད་ཡག། དེ་འདྲས་ཀྱི་ཡིན་ན་མི་རིགས་ཁོ་རང་གཅིག་ཡོད་ར་ད་ངོ་བོ་འབྱོར་བ་འདི་གཞི་བཞག་པའི་ལས་ཀ་དེ་ཚོ་ལ་ཡ་ཡིན་ན་མིའི་རིགས་ལ་གནོད་འཚེ་ནག་ཉེས་བྱས་བྱས་ཡིན་ན་ད་རྒྱལ་སྤྱིའི་ཁྲིམས་ཐོག་ནས་ཡིན་ན་ནག་ཉེས་གཙོ་བོ་གཅིག་ཆགས་ཀྱི་ཡོད་རེད་བྱས་ཙང་ད་དེ་རིང་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གཞུང་ལ་ཡ་ཡིན་ན་ད་ག་རང་གི་སྐྱོན་འཛུགས་དེ་བྱས་བཞག་དེ་ཡིན་ན་ཞེ་དྲག་ངས་བྱས་ན་དོན་སྙིང་ཆེན་པོར་བསམ་གྱི་འདུག་སྤྱིར་བཏང་རྒྱལ་ཁབ་གཅིག་གིས་ཡིན་ན་དེ་འདྲ་ཞིག་བྱས་བཞག་ཟེར་ན་ཁོ་དོན་སྙིང་ཆེན་པོ་རེད་དེ་ག་འདྲ་དམིགས་བསལ་ད་བསམ་བློ་བཏང་ན་ད་རྒྱ་ནག་རྒྱལ་ཁབ་དེ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ཀྱི་ད་ཚོགས་མིའི་རྒྱལ་ཁབ་ནང་ནས་གལ་ཆེ་ཤོས་གཅིག་རེད། རྒྱ་ནག་དངོས་གནས་དཔལ་འབྱོར་དང་དེ་སྟོབས་ཤུགས་ཆེན་པོ་བྱས་བྱས་ཡིན་ན་ད་ག་ལེ་ག་ལེ་བྱས་བྱས་ཨ་མི་རི་ཀའི་ཚབ་བྱས་བྱས་གང་འཚམ་གཅིག་འཛམ་བུ་གླིང་འཁོར་ཁྱོན་ཡོངས་ལ་ཡ་ཡིན་ན་ད་ལྟ་ལྟོགས་ཆེ་ཉེས་ཀྱི་སྟོབས་ཆེན་རྒྱལ་ཁབ་བྱེད་ཀྱི་ཡིན་བྱས་བྱས་ད་ཁོང་ཚོའི་གཉིད་ལམ་མ་ནས་ཞི་ཅིན་ཕིང་འདི་རེད་བ། དེ་འདྲ་ཡིན་བཞིན་པའི་ཅིག་སྐབས་ལ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱལ་ཁབ་འདིས་སྤྱིར་བཏང་གི་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་གནས་ཚུལ་འདི་རེ་གཉིས་མ་ཡིན་པ། རྦད་དེ་མིའི་རིགས་ལ་ཡང་གནོད་འཚེ་བྱེད་ཡག་གི་ནག་ཉེས་ཤིག་བསགས་ཤག་ཟེར་ལབ་ཡིན་ན་ངས་བྱས་ན་དེ་དེ་ཞེ་དྲག་གལ་ཆེན་པོར་བསམ་འདུག་ད་ཡིན་ནའི་ལས་འདི་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་རིང་སྐྱོན་བརྗོད་བྱས་པའི་རྐྱེན་གྱིས་ཡིན་ན་རྒྱ་ནག་གཞུང་གིས་ཁོང་ཚོའི་བྱེད་སྟངས་ལ་བསྒྱུར་བཅོས་བཏང་དེ་འདྲ་དེ་ཕལ་ཆེར་ཡོང་སྲིད་མ་རེད་འདི་སྙན་ཐོ་བཏོན་པ་དང་ལམ་སང་རྒྱ་ནག་གཞུང་གིས་ཨོ་ད་དེ་རིང་དེ་དེ་རྦད་དེ་སྒང་ག་ལོག་ཨ་མི་རི་ཀས་བཟོས་བཞག་འགྱོག་རེད་སྒང་ག་ཨ་མི་རི་ཀས་ངན་བྱུས་བཏོན་བྱས་ཨ་མི་རི་ཀས་འཁྲབ་བཞག་འགྱོག་རེད་ལབ་ཤག་ད་དེ་ཚོ་ཚང་མས་མཁྱེན་གྱི་རེད་ཨ་མི་རི་ཀས་གལ་སྲིད་དངོས་གནས་ངན་བྱུས་བཏང་བྱས་འཁྲབ་བྱས་ཡིན་ན་ཨ་མི་རི་ཀས་གང་བཤད་རེད་ཅེས་ཕ་གི་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ཡོད་པ་ཡིན་ན་ད། སྙན་ཐོ་དེ་ལོ་གཅིག་གོང་ནས་ཐོན་གྱི་རེད་སྙན་ཐོ་འདི་ནང་ལོགས་ཡ་ཡིན་ན་རྒྱ་ནག་གཞུང་གིས་ཤིན་ཅང་བྱེད་ཡག་གི་ལས་ཀ་དེ་ཡིན་ན་མི་རིགས་གཙང་སེལ་གྱི་རེད་ཟེར་གྱི་རེད་ད་དེ་མིན་པ་གཏན་འཁེལ་བ་རེད་ད་དེ་རྒྱ་ནག་ཁོ་རང་ཚོས་ཕ་གིར་ཡ་ད་དབང་ཤུགས་ཆེན་པོ་དང་ཕ་གིའི་ནང་ལོགས་ལ་ཡང་ནུས་པ་ཆེན་པོ་ཞེ་པོ་བྱས་ནས་ད་མཐའ་མ་དེ་བཀག་མ་ཐུབ་བྱས་ཐོན་ཡག་དེ་ག་རེ་རེད་ཟེར་ན། ངའི་ལྟ་སྟངས་ལ་བྱས་ན་ད། ད་རྒྱུ་རྐྱེན་སྣ་མིན་སྣ་ཚོགས་ཡོད་ཀྱི་རེད་གལ་ཆེ་ཤོས་དེ་ཡིན་ན། དངོས་གནས་ཕ་གིའི་ཤིན་ཅང་ནང་ལོགས་ཀྱི་ད་ལྟའི་གནས་སྟངས་དེ་ཡིན་ན་ཞེ་པོ་ཅིག་ཐབས་སྡུག་པོ་ཆགས་བྱས་ཕར་ཅིག་བཀབ་དགོས་བསམ་ནའི་ལས། བཀབ་འདོད་ཡོད་མཁན་མི་དེ་མང་པོ་ཅིག་དང། བཀབ་ཡག་འབད་བརྩོན་བྱེད་མཁན་མང་པོ་ཡོད་པ་ཡིན་ནའི་ལས། ཐ་མ་དེ་ཡིན་ན་དངོས་གནས་བཀབ་མ་ཐུབ་ཆགས་བྱས། ང་ཚོས་རྒྱུན་དུ་ནས་ཅིག་བཤད་ཡོང། སྤར་བས་ཉི་མ་བཀབ་ཐུབ་མ་རེད་ད། དེ་ནང་བཞིན་བྱས་བྱས་ཕ་གིའི་ནང་ལོགས་ཀྱི་ཁོའི་གནས་ཚུལ་དེ་ཚབས་ཆེ་ཐག་ཆོད་བྱས་ཡིན་ན། ད་ག་འདྲ་ད་རིང་ཕྱི་ལ་མ་གྱར་རང་གྱར་བྱས་གནས་སྟངས་ཤིག་ཆགས་པ་རེད་བསམ་གྱི་འདུག་ད་ལྟའི་ཡིན་ན། ཤིན་ཅང་ནང་ལ་གནས་སྟངས་ལ་ཡ། ལམ་སང་ཅིག་འགྱུར་ལྡོག་དང་འདི་རོལ་ཅིག་དེ་ཕལ་ཆེར་ཡོད་མདོག་ཁ་པོ་མ་རེད་ད། ཡིན་ནའི་ངས་བྱས་ན། རྒྱ་ནག་གཞུང་གི་ངོས་ནས་བྱས་པ་ཡིན་ན། གང་ལྟར་ཤིན་ཅང་ནང་ལོགས་ལ་ཡང་ཁོང་ཚོས་གདུག་རྩུབ་ཅན་གྱི་སྲིད་ཇུས་འདི་འདྲ་ཞིག་ལག་བསྟར་བྱས་པའི་རྐྱེན་གྱིས། རྒྱ་ནག་གི་དཔལ་འབྱོར་ཡིན་ནའི་རེད། འཛམ་བུ་གླིང་ནང་ལོགས་ལྷག་པར་དུ་རྒྱ་ནག་གི་མཐོང་ལ་ཡང་ཁོང་ཚོས་འགྲོ་སོང་ཞེ་པོ་ཆེན་པོ་བཏང་བ་རེད་བསམ་གྱི་འདུག་འགྲོ་སོང་ཆེན་པོ་ཞེ་པོ་བཏང་བ་དེ་ད་ལྟ་ལམ་སང་དུ་རྒྱ་ནག་གི་སྤོབས་པ་དང་ངར་རྒྱལ་དང་དེ་འདྲ་གིས་ཁས་ལེན་བྱེད་ཀྱི་མ་རེད་ལས། རྒྱ་ནག་ནང་ལོགས་དཔོན་པོ་དེ་ག་དེ་མི་རེད་ཁོ་ཚོ་ལ་ཀླད་པོ་ཡོད་མཁན་རེད་ཁོ་རང་ཚོའི་ཁེ་ཕན་དང་འདི་རྒྱུན་དུ་ཁོ་ནས་བསམ་བློ་བཏང་བསྡད་མཁན་འདི་རེད་འདི་འདྲ་སོང་ཙང་འདི་མཐའ་མའི་ཤུགས་རྐྱེན་དེ་ཡོད་རེད་པ་དེ་ངས་བྱས་ན་སང་ཉིན་གནངས་ཉིན་དུས་ཐུང་མ་རེད་དེ་ལས་ཡུན་རིང་བསམ་བློ་བཏང་བ་ཡིན་ན་ངས་བྱས་ན་ཤུགས་རྐྱེན་ཆེན་པོ་རེད་ལ་དེ་ཡིན་ན་ད་རིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིག་ཆའི་ནང་ལོགས་ལ་ཡང་རྒྱ་ནག་ལ་སྐྱོན་བརྗོད་དེ་ག་ཙམ་ཤུགས་ཆེན་པོ་བྱས་པ་ཞིག་ཡིན་ན་ཕལ་ཆེར་ངས་ཤེས་ཡག་བྱས་པ་ཡིན་ན་ཕལ་ཆེར་ཐེངས་མ་དང་པོ་ཡིན་པ་ཡོད་དེ་འདྲ་སོང་ཙང་དེ་ད་རིང་དེ་ཡིན་ན་ད་མ་འོངས་པའི་གང་ལྟར་རྒྱ་ནག་གི་རྒྱལ་སྤྱིའི་ཐོག་གི་གནས་སྟངས་ཀྱི་ཐོག་གི་ལམ་ཐོ་གལ་ཆེན་པོ་ཞིག་ཆགས་ཡོད་རེད་བསམ་གྱི་འདུག་དེས་མ་ཟད་ཡིན་ན་ལྷག་པར་དུ་ད་དེ་ཉེར་མི་མང་ཆེ་ཆེ་གིས་ལྕམ་བྷེ་ཇུ་ལ་ཁོ་རང་ལ་ཡང་ཡིན་ན་ད་སྐྱོན་བརྗོད་དང་དོགས་པ་དང་དེ་མང་པོ་ཞེ་པོ་བྱས་པ་དེ་ལས་མཐའ་མ་དེ་ང་ཚོས་ཏོག་ཙམ་བལྟས་པ་ཡིན་ན་ད་ཤིན་ཅང་ནང་གནས་སྟངས་དེ་དང་འདི་སྙན་ཐོ་འདི་ནང་ཡོད་པ་དེ་ལས་ཞེ་དྲག་སྡུག་གི་འདུག་དེ་ལས་ཡིན་ནའི་ལས་དེ་ག་ཙམ་འདོན་ཐུབ་པ་དེ་ཞེ་དྲག་གི་ངས་བྱས་ན་དོན་སྙིང་ཆེན་པོ་དང་འདི་རེད་བསམ་གྱི་འདུག་བྱས་བྱས་ད་ད་རིང་ང་ཚོའི་དེ་ཕར་བསྐྱལ་ཚེ་དཔྱད་ཞིབ་ལས་རིམ་དེ་གར་མཇུག་སྒྲིལ་གྱི་ཡིན།